ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs.com.au/tibetan ཐོག་བསྐྱོད་རོགས། SBS བོད་སྐད་སྡེ་ཚན་གྱི་ཐེངས་འདིའི་ལེ་ཚན་ནང། ཨོ་ལེ་རི་སྔོན་པོ Blue Mountain ལ་བོད་པའི་ཚིག་ཇ་ཁང་ཞིག་གསར་དུ་སྒོ་འབྱེད་བྱས་ཡོད་འདུག་པས་དེའི་ངོ་སྤྲོད་དང་རྒྱུས་ལོན་ཞུ་གི་ཡིན། ང་སུམ་ཅུ་རྡོ་རྗེ་ཡིན། ཐོག་མར་དེའི་ཚིག་ཇ་ཁང་དེ་གི་སྦྱིན་བདག་བློ་བཟང་བསྟན་དར་ལགས་དང་ཡར་ལོ་ངག་དབང་ལགས་རྣམ་པ་གཉིས་ལ་བོད་པའི་ཚིག་ཇ་ཁང་དེ་འདྲ་ཞིག་གསར་དུ་སྒོ་ཕྱེ་བར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། དེ་ནས་རྣམ་པ་གཉིས་ཀྱིས་ཐོག་མར་དེའི་ཚིག་ཇ་ཁང་ཡོད་ས་གི་ས་གནས་ལ་འགའ་ག་པ་ལ་ཡོད་རེད་དེ་གི་ངོ་སྤྲོད་གནང་དང། རྣམ་པ་ཚང་མ་སྐུ་ཁམས་བཟང་ངའི་མིང་ལ་ཡར་ལོ་ངག་དབང་ཞུ་གི་ཡོད་རི་སྔོན་པོ་ནས་ཡིན།
ཨོ་རྣམ་པ་ཚང་མ་སྐུ་ཁམས་བཟང་ངའི་མིང་ལ་བློ་བཟང་བསྟན་དར་ཡིན་ད་ད་ང་རི་སྔོན་པོ་ལ་ཡོད་རི་སྔོན་པོ་འདི་ད་ད Australia ནང་ལོགས་ལ་ལས་ད་གྲོང་ཁྱེར Sydney ཟེར་དེ་ཆེན་པོ་རེད་གྲོང་ཁྱེར་ཆེན་པོ་རེད་གྲོང་ཁྱེར་ཆེ་ཤོས་རེད་དེ་ནས་དེ་ནས་ཡར་མེ་འཁོར་ནང་ནས་ཆུ་ཚོད་གཉིས་སུ་ཡར་སླེབས་དགོས་རེད། ད་རི་སྔོན་པོ་དེའི་ས་ཆ་ཡག་པོ་བྱས་ས་ཆ་གཙང་མ་བྱས་ཤིང་ནགས་མང་པོ་བྱས་ཨ་ནི་ད་ཡུལ་སྐོར་སྤྲོ་འཆམ་པ་དེ་འདྲའི་མང་ཆེ་ད་ཡོང་ས་དེ་འདྲ་གཅིག་རེད་ས་ཆ་ས་ཆ་དེ་སྐད་གྲགས་ཆེན་པོ་དེ་འདྲ་གཅིག་རེད་ད་ད་ང་ཚོའི་ཇ་ཁང་དེ་ཚིག་ཇ་ཁང་དེ་རི་སྔོན་པོ་གྲོང་སྡེ Katoomba ཟེར་དེ་ནང་ལ་ཡོད་རེད་ཁ་བྱང་ལ་བརྒྱ་དང་བརྒྱད་ཅུ་དགུ Katoomba Street Katoomba ཨོ་ཟེར་དེ་རེད།

མིང་དེ་འདྲ་ཅིག་བཏགས་དགོས་ཀྱི་རྒྱུ་མཚན་འདྲ་དང། མཚོན་དོན་འདྲ་དེ་ག་རེ་ཡོད་རེད་དེ་གི་འགྲེལ་བཤད་གནང་དང། ཨ་ཨོ་ལགས་སོ་ད་ང་གཉིས་དེ། ང་གཉིས་ཚིག་ཇ་ཁང་དེའི་མིང་ལ་ཡ Mountain Ama Cafe ཟེར་དེ་འདྲ་བཏགས་བཞག་ཡོད་རེད། ད Mountain Mother Cafe བཏགས་ཡོད་མ་རེད་གང་ཟེར་ན Ama ཟེར་དེ་ག་རེ་བྱས་ན་ང་ཚོས་སོ་སོའི་སྐད་ཡིག་དང་འབྲེལ་ནས་བསམ་བློ་མང་པོ་ཞིག་བཏང་ཡིན་ཙང་ནས Ama ཞེས་དེ་འདྲ་བཏགས་བཞག་ཡོད། ད Ama ཟེར་བཏགས་དགོས་རྒྱུ་མཚན་དེ་ག་རེ་ཟེར་ན་ང་ཚོ་ཆོས་ལུགས་ཁས་ལེན་ན་འདྲ་མ་ལེན་ན་འདྲ།

གཞན་དག་ཟ་ཡག་དང་འཐུང་ཡག་ག་རེ་བཟོ་གི་ཡོད་རེད་ག་རེ་བཙོང་གི་ཡོད་རེད། དེ་ནས་ང་གཉིས་ཀྱིས་ད་ལྟ Mountain Ama Cafe རི་སྒང་གི་ཨ་མའི་ཚིག་ཇ་ཁང་གི་དེ་ནང་ལོགས་ད་ཚིག་ཇ་ལས་མིན་པའི་ཅིག་འཐུང་ཡག་དང་ཟ་ཡག་གང་འདྲ་ཡོད་ལབ་པ་ཡིན་ན་དེ་ནས་ཟས་རིགས་ལ་ཆ་བཞག་ན་དེ་ནས་ནུབ་ཕྱོགས་ཀྱི་ཅིག། ཁ་ལག་དེ་དང Crepe ལབ་ཡག་དང་བག་ལེབ་གཏུམ་གཏུམ་སྐྱོ་དེ་འདྲ་མང་པོ་ཅིག་མང་པོ་ཡོད་རེད། དེ་ག་ནང་བཞིན་གྱི་ཤར་ཕྱོགས་ཀྱི་ཁ་ལག་ཆ་བཞག་ན་བོད་མི་རིགས་ཅིག་གི་ཁ་ལག་དེ་ནས་ཤ་མོག་མོག་དང་དེ་ག་ནང་བཞིན་འཐེན་ཐུག་ཅེས་འདྲེ་སྲི་དེ་འདྲ་ཡོད་རེད་དེ་ནས་འཐུང་ཡག་རང་ཆ་བཞག་ན་དེ་ནས་ད་ཅིག་ཨ་རག་གི་རིགས་དང་དེ་ནས་ཆང་གི་རིགས་སྣ་མིན་སྣ་ཚོགས་འོ་དེ་འདྲ་ར་ཡོད་རེད།

ཨ་ནི་སོ་སོ་གི་ཇ་ཁང་དེ་འདྲ་ཞིག་སྒོ་ཕྱེ་བསྡད་པ་ཡིན་ན་ཨ་ནི་ཁེ་བཟང་རེད་ལས་ཀ་དཀའ་ལས་ཀྱི་ཁྱད་པར་དེ་འདྲ་ག་རེ་འདུག་བསམ་གྱི་འདུག། ང་ཚོ་ད་བོད་རིགས་ཞིག་གིས་ནས་ད Australia ནང་ཇ་ཁང་དེ་འདྲ་བོ་དང་ཟ་ཁང་འདྲ་བོ་དེ་འདྲ་ཟིན་པ་ཡིན་ན་དཀའ་ངལ་ཆེ་ཤོས་ད་ག་འདྲ་རེད་ལབ་ད་དེ་ཞིབ་ཞིབ་དེ་བཤད་ཐུབ་ཡས་ཅིག་མི་འདུག་རེད་བ་ཡིན་ན་ང་གཉིས་ཀྱི་དེ་སེམས་ཀྱི་ལྟ་བ། གཉིས་ལྷག་ཙམ་ཞིག་འགྲོ་གི་ཡོད་མ་རོ། ཡིན་ན་ད་དེའི་སྐོར་ལས་ད་དཔལ་འབྱོར་གྱི་ཐོག་ནས་ད་ག་ལ་གང་ཚང་གི་སྐོར་བ་དེ་གཅིག་དེ་ནས་དམིགས་བསལ་གྱི་ད་སོ་སོ་གི་རང་ཉིད་ཡིན་ན་ད་ཉམས་མྱོང། ཉམས་མྱོང་དང་ད་དེ་ནས་ཁ་ལག་ལས་སྤྲོ་སྣང་གི་སྐོར་བ། ད་ང་ཚོའི་གི་ཇ་ཁང་འདི་གི་ད་ངེད་ཀྱི་ཚོང་རོགས་བློ་བཟང་སྙན་གྲགས་ལ་ཆ་མཚོན་ན་དེ་ནས་ཁོ་རང་དེ་ནས་ཁ་ལག་ལས། པའི་ཉམས་མྱོང་དང་སྤྲོ་སྣང་ཆེན་པོ་ཡོད། དེའི་རྐྱེན་གྱིས་སོ་སོའི་ཉམས་མྱོང་དང་སྤྲོ་སྣང་དེ་འདྲ་ཅིག་མེད་པ་ན་དེ་ནས་ཇ་ཁང་ཡིན་ན་འདྲ་ཟ་ཁང་ཅིག་ཡིན་ན་འདྲ་འཛིན་སྐྱོང་སྤེལ་གསུམ་བྱེད་ཡས་ཏོག་ཙ་ཅིག་ཁག་པོ་རེད་བ། འོ་དེ་དེའི་དུས་སུ་གལ་ཆེ་བོ་ཅིག་རེད་ཤག་སོ་སོ་ཉམས་མྱོང་ཡོད་སྤྲོ་སྣང་ཡོད་དེ་ནས་དཔལ་འབྱོར་ཅིག་ད་ག་ནང་བཞིན་གྱིས་དེ་ནས་ས་གནས་ག་པར་དེ་ཡོད་ན་ཁྲིམས་དང་སྒྲིག་ཡིག་གི་འགྲོ་སྟངས་དེ་ཧ་གོ་བར་བ། དེ་བྱེད་ཅིག་དང་འདྲ་བ་སོགས་པ། ཨོ་ལགས་སོ་ད་ད་ལྟ་ཡེ་ལོ་ལགས་ཤོད་ནང་བཞིན་ད་ག་རང་རེད་དེ་ནས་ད་དེ་འདྲ་ཞིག་བཙུགས་པ་ལ་དཀའ་ལས་གཞན་པ་འདི་ག་རེ་འདུག་ཟེར་ན། ང་ཚོ English འདི་ང་ཚོ་སྐད་རིགས་གཉིས་པ་རེད་བ་སྐད་རིགས་གཉིས་པ་ཡིན་ཙང་ད་ལུང་པ་འདི་ལ་ཡ་ཨ་ནི་ཚོང་ཡ་ཚོང་གཅིག་བྱེད་དགོས་ན་ཇ་ཁང་གཅིག་པོ་བྱེད་དགོས་ན་ཏིག་ཏེ་སྐྱེ་ཡ་སྐྱེ་ཡ་དང་གཞུང་གི་ཡིག་ཆ་དང་ད་དེ་ཚོ་མང་པོ་ཞིག་ཅིག་བྱེད་ཡ་འདུག་དེའི་སྒང་ལ་ཉམས་མྱོང་ཡག་པོ་གཅིག་མེད་པ་ཡིན་ན་དེ་དེས་དཀའ་ངལ་མང་པོ་འཕྲད་དགོས་ས་རེད་བསམ་གི་འདུག་ང་ཚོ་ལ་དེས་དཀའ་ངལ་འཕྲད་སོང་བ་བ་དེ། བྱས་སོང་ན།
ཡང་སོ་སོས་ཀྱི་ཇ་ཁང་དེ་འདྲ་ཅིག་འཛིན་སྐྱོང་བྱེད་དགོས་ཀྱི་དཀའ་ལས་མང་པོ་ཅིག་ཏན་ཏན་ཡོད་ཀྱི་རེད། ཨ་ནི་དམིགས་བསལ་ང་ཚོ་བོད་པ་ཅིག་ལ་ཆ་མཚོན་པ་ཡིན་ན་ཇ་ཁང་དེ་འདྲ་གསར་པ་ཅིག་སྒོ་ཕྱེ་དགོས་ན་ཨ་ནི་དཀའ་ངལ་ཆེ་ཆུང་འདྲ་པོ་དེ་ག་འདྲ་བོ་ཅིག་ཆགས་ཀྱི་འདུག།
ཨོ་ལགས་སོ་ད། ནམ་རྒྱུན་ཡིན་ན་སོ་སོ་གི་མི་གཞན་པ་རྩ་ལ་ལས་ཀ་བྱེད་ཡ་དང་སོ་སོ་གི་ཟ་ཁང་བཟུང་ནས་སོ་སོ་གི་མི་གཞན་པ་ལ་ལས་ཀ་སྤྲད་ཡ་གཉིས་དེ་ཚོ་འདྲ་གི་མི་འདུག་ཨ་ནི་ད་གཞན་པ་ལ་ལས་ཀ་བྱེད་ན་སོ་སོ་འགན་ཆེན་པོ་ཞེ་དྲག་ཡོད་མ་རེད་བ་ཨ་ནི་སོ་སོ་ལ boss དེ་འདྲ་ད་དཔོན་པོ་ཆེན་པོ་ཕར་ལ་ལས་ཀ་བྱེད་དགོས་ཡོད་རེད་དེ་འདྲ། འགན་ཆེན་པོ་ཞེ་དྲག་ཡོད་མ་རེད་བ། ད་སོ་སོ་གི་ཇ་ཁང་ད་སོ་སོ་ཟ་ཁང་སོ་སོ་སྦྱིན་བདག་ཆགས་སོང་ན། ཨ་ནེ་འགན་མང་པོ་ཞིག་ཅིག་འདུག་ཨ་ནེ་སོ་སོ་འགན་ཚུར་ལེན་དགོས་ཡོད་དང་ཕར་ལ་ལས་ཀ་སྤྲད་དགོས་ཡོད་བ་དང་ད་དཔེ་ཨ་ནེ་འགན་མང་པོ་ཞིག་ཅིག་འཁེལ་གྱི་འདུག་ད་དེ་ཡང་ཉམས་མྱོང་ཡག་པོ་ཅིག་མེད་ན། དཀའ་ལས་ཁག་པོ་ཞིག་ཅིག་འདུག་ད་ག་རེ་ཡིན་ནམ་མིན་ན་སོ་སོ་དཀའ་ལས་ཞིག་ཅིག་ཆགས་ཀྱི་འདུག་དཀའ་ལས་རྒྱག་ཐུབ་པ་ཡིན་ན། ཨ་ནི་དེ་ལ་དཔགས་པའི་ནི་གྲུབ་འབྲས་ཡག་པོ་ཐོན་གྱི་འདུག་ཁེ་བཟང་ཡག་པོ་འདུག། ཨོ་རེད་ད། བློ་བཟང་སྙན་གྲགས་ལགས་ཀྱིས་གསུངས་པ་ནང་བཞིན་རེད་དེ་ནས། སྤྱིར་བཏང་གིས་ད་ཨོ་སི་ཀྲི་ལི་ཡར་འགྲོ་བ་དང་ཕྱི་རྒྱལ་ཡར་ཐོན་རྒྱལ་ཁབ་ནང་ལས་དེ་ནས་ད་ག་རེ་བྱེད་ཀྱི་སྦྱིན་བདག་འདྲ་བོ་དང་དུ་ཆགས་པའི་སྐབས་སུ་རྦད་དེ་སོ་སོ་ཞུ་ཡི་འདུག་དེ་ཡོད་མ་རེད་བ་རྦད་དེ་ད་དཀའ་ལས། རྦད་དེ་ལས་ཀ་བྱེད་མཁན་གྱི་ལས་ལྷག་ཙམ་ལས་ཀ་བྱེད་དགོས་ཡོད་རེད་བ། དེ་འདྲ་སོང་ཙང་དམིགས་བསལ་གྱི་དུས་ཚོད་ད་དཔལ་འབྱོར་ལ་བལྟས་ནས་དུས་ཚོད། སྦྱིན་བདག་སྦྱིན་ཙམ་དུ་སྡོད་ས་མ་རེད་དཀའ་ལས་རྦད་དེ་འཕར་མ་བྱས་པར་བའོ། དེས་ཆད་པ་ཅིག་རེད་ཤག། དེ་ནས་སྦྱིན་བདག་ད་ལྟར་བློ་བཟང་སྙན་གྲགས་ཀྱིས་གསུངས་པ་ནང་བཞིན་ད་ག་རང་རེད་ཤག། མ་འོངས་པར་གལ་སྲིད་བོད་པ་གཞན་གྱིས་ཨོ་སི་ཀྲི་ལི་ཡའི་ནང་ལས་ཨ་ནི་ཟ་ཁང་དང་ཇ་ཁང་དེ་འདྲ་སྒོ་ཕྱེ་བ་ཡིན་ན། ད་ལྟ་རྣམ་པ་གཉིས་ཀྱི་ཉམས་མྱོང་ཐོག་ནས་བཤད་ན། ཨ་ནི་ག་འདྲ་བྱས་ནས་སྟབས་བདེ་བ་ཡོད་ས་རེད་ག་འདྲ་བྱས་ནས

དེ་ནས་ད་སློབ་སྟོན་ཞུ་སའི་ཡུལ་ཡིན་ན་རེད་ངོ་ཤེས་པ་ནི་དེ་འདྲའི་མང་པོ་ཅིག་མེད་པས་ན་དེ་ནི་ཁོ་ཚོང་ལས་དེ་ཡང་སྡེ་ཚན་འདྲ་མི་འདྲ་རུ་འདུག་དཔེར་ན་དེབ་སྐྱེལ་ར་བོ་བྱས་པའི་སྐོར་ན་དེ་ནི་དེབ་སྐྱེལ་བྱེད་སྟངས་གི་ཁྲིམས་ཀྱི་སྒྲིག་གཞི་དེ་ཧ་གོ་གི་འདུག་དེ་ནས་ད་དབྱིན་ཇིའི་ཐོག་ལ Accounting ལབ་ཀྱི་རེད་བ་དཔྱ་ཁྲལ་གྱི་ལམ་ལུགས་དེ་ཡིན་ན་ཡང་ཁོ་རྩིས་ཀྱི་གི་འགྲོ་སྟངས་ཤེས་དགོས་འདུག་ཡང་ཅ་ལག་ཉོ་དགོས་ན་ཡང་ཅ་ལག་གི་ཉོ་སྟངས་གི་ཤེས་དགོས་འདུག་དེ་ཡིན་ཙང་དུས་ཚོད་ཀྱི་སྐབས་སུ་སོ་སོ་གི། དུས་རྒྱུན་ཡིན་ན་རེད་ད་གྲོགས་པོ་གྲོགས་མོ་དང་དག་ན་ཤོད་ན་ངོ་ཤེས་བ་གི་རིགས་གང་མང་མང་ཅིག་ཡོད་པས་ན་དེ་ནས་བློ་དྲི་ས་ཡོད་རེད་བ་དངུལ་སྤྲད་མ་དགོས་པའི་ཐོག་ནས་བློ་དྲི་ས་དེ་ནས Australia ལ་དངུལ་སྤྲད་ནས་བློ་དྲི་ས་མང་པོ་ཅིག་ཡོད་རེད་བ་ཡིན་ན་དེ་ཚོ་གོང་ཆེན་པོ་རེད་བ་དེ་འདྲའི་གི་ཐོག་ནས་ཅིག་གི་བློ་དྲི་ཐུབ་པས་ན་སོ་སོ་གི་ཟ་ཁང་དང་ཇ་ཁང་བཙུགས་ཡས་ཀྱི་ཕན་ཐོགས་ཀྱི་རེད་བསམ་གི་འདུག་ཇི་ལྟར་ང་ཚོ་བོད་ཀྱི་གཏམ་དཔེ་ན་ཡོད་རེད་གྲོས་མི་ལ་དྲིས་ཐག་རང་གིས་གཅོད་ལབ་ཀྱི་ཡོད་ར་དེ་འདྲ་བྱས་ནའང་ཡག་པོ་འོང་ས་བསམ་གི་འདུག་དཔེར་ན་ངེད་གཉིས་ཀྱིས་ད་ལྟ་དཔྱ་ཁྲལ་གྱི་དུས་ཚོད་ནི་འདི་ལྟར་ཁེན་པི་ར་དེ་གའི་སྐལ་བཟང་ཡོན་ཏན་ལགས་ཁོ་རང་གི་ལམ་སྟོན་དེ་བྱས་ཡོད་རེད་དེ་ནས་ཟ་ཁང་གི་དེབ་སྐྱེལ་བྱེད་ཚོད་ནི་དུས་ཚོད་ནི་ད་ཡང་དེ་ལྟར་དེ་ལྟར་ང་ཚོ་སྙན་གྲགས་ལགས་ཀྱི་ངོ་ཤེས་པ་དེ་ནི་དེ་འདྲ་ཡོད་རེད་དེ་གིས་སྐད་ཆ་དྲིས་ནས་དེ་དེབ་སྐྱེལ་དུས་ཚོད་ལམ་སྟོན་བྱས་ཡོད་རེད་འོ་དེ་ཚོ་དེ་དང་འདྲ་བའི་གི་ཅིང་སོ་སོ་སོ་སོ་ཅིག་ག་རེ་བྱེད་དགོས་སོང་ན་མི་གཞན་ལ་ལམ་སྟོན་ཞུས་ནའང་དེ་ནི་དོན་དག་དེ་ག་ལེ་ག་ལེར། འགྲུབ་ས་རེད་བསམ་སར། དེ་འདྲ་ཅིག་བསམ་ན་ཅུང་ཁོག་སོང། ད་ང་དེ་ག་ལ་དམིགས་བསལ་ཤོད་མི་འདུག་ཡར་ལོ་ངག་ལགས་གསུང་བ་ནང་བཞིན་དེ་ག་རང་རེད། ད་ང་ཚོས་དེ་ཡུལ་ལུང་འདི་ཡི་ཁྲིམས་དང་མཐུན་པའི་སྒང་ནས་ད་ང་གཟུགས། ཡིག་ཆ་དེ་ཚོ་ཡག་པོ་ཞིག་ཤེས་དགོས་ཀྱི་འདུག་ཨ་ནི་ཇ་ཁང་དང་འདི་འདྲ་ཅིག་བཙུགས་ཡག་ལ་སོ་སོ་ལ་འཆར་གཞི་ལྡན་པའི་སྒོ་ནས། བསམ་བློ་མང་པོ་བཏང་དགོས་ཀྱི་འདུག་ཨ་ནི། Dollar དང་པེ་ཤ་ཡོད་པ་ཙམ་གྱིས་དངུལ་ཡོད་པ་ཙམ་གྱིས་ཡོང་ཡ་མི་འདུག་ཨ་ནི་འཆར་གཞི་མང་པོ་བསྒྲིགས་ཨ་འདུག་བྱས་ནས་དངོས་གནས་ཀྱི་ཐག་ཆོད་པ་ཅིག་དགོས་རེད་མ་གཏོགས་ཨ་ནི་པེ་ཤ་ཡོད་པ་ཙམ་གྱིས་བཙུགས་པ་ཡིན་ན་དེ་ཟླ་བ་ཁ་ཤས་དང་ལོ་གཅིག་རྗེས་ལ་དེ་ནས་ཡོང་མི་འདུག་དེ་ཡིན་ཙང་འཆར་གཞི་དང་ལྡན་པའི་སྒོ་ནས་དངོས་གནས་དང་པོ་ཟ་ཁང་མ་བཙུགས་གོང་སློབ་སྟོན་མང་པོ་ཅིག་ཞུ་ཡ་ཞུ་དགོས་ས་ཞུ་ཉམས་མྱོང་མང་པོ་ཅིག་བསགས་ནས་དེ་ནས་བཙུགས་ན་ཨ་ནི་ད་ཚོང་དེ། ད་འཁྱོངས་ཐུབ་པོ་ཟེར་རེད་དེ་མ་གཏོགས་དེ་དཀའ་ལས་ཁག་པོ་ཡོད་ས་རེད་བསམ་གི་འདུག་ད་ང་གཉིས་ཉམས་མྱོང་ཆེ་དྲགས་ཡོད་མ་རེད་ཟླ་བ་གཉིས་མ་གཏོགས་འགྲོ་གི་ཡོད་མ་རེད་བ་ཨ་ནི་དམིགས་བསལ་གྱི་ཤོད་ཡག་མི་འདུག་བཀའ་དྲིན་ཆེ། ལགས་སོ་རྣམ་པ་གཉིས་ཀྱིས Mountain ཨ་མ་ཀེ་ཧྥིས་ཨ་མ་ཇ་ཁང་ངོ་སྤྲོད་དཔེ་ཡག་པོ་གནང་ས་ནས་ཐུགས་རྗེ་ཆེ་ཞུ་གི་ཡིན་རྣམ་པ་ཚོས་ལེ་ཚན་དེ་གཟིགས་པ་བཀའ་དྲིན་ཆེ་རྗེས་སུ Blue Mountain ལ་འགྲོ་དུས་ཨ་མ་ཀེ་ཧྥིའི་ནང་འགྲོ་རྒྱུ་མ་བརྗེད་པ་གནང་རོགས་གནང།